གཉིས་པ། རྒྱུན་ཤེས་བློ་ཡི་དགའ་ཚལ། བཅུ་གཅིག་པ། མཐུན་པ་སྤུན་བཞི། སྔོན་ཡུལ་ཀ་ཤི་ཞེས་བྱ་བའི་ཤིང་ནགས་སྟུག་པོ་ཞིག་ན། གླང་པོ་ཆེ། རི་བོང། སྤྲེའུ། བྱ་སྲེག་པ་བཅས་སྲོག་ཆགས་བཞི་གནས་པ་དེ་རྣམས། ཕན་ཚུན་གཅིག་ལ་གཅིག་བྱམས་ཤིང་བརྩེ་སེམས་ཆེ། གནོད་སེམས་ཀྱི་དྲི་མ་ནི་ཏིལ་ཙམ་མེད་པར་བདེ་སྐྱིད་ཀྱི་དཔལ་དང་ལྡན་པའི་ངང་གནས་བཅའ་བའི་དུས། ནམ་ཞིག་ལ་ཕན་ཚུན་གླེང་མོལ་བགྱིས་ཏེ། ང་ཚོ་རྣམས་རིགས་ཐ་དད་ཡིན་པ་ལ་ཕན་ཚུན་གཉེན་བཤེས་མཛའ་བརྩེའི་ལྷག་བསམ་འོ་ཆུ་གཅིག་འདྲེས་ལྟ་བུར་ཡོད་མོད། འདི་ཙམ་གྱིས་ལེགས་པའི་ཆ་ཡོངས་སུ་རྫོགས་པ་མ་ཡིན་པས་གཅིག་གིས་གཅིག་ལ་བཀུར་བཟོ་བྱེད་པའི་སྲོལ་ལྡན་དགོས་པ་གལ་ཆེའོ་ཞེས། སྔོན་སྐྱེས་རྗེས་སྐྱེས་ཀྱི་ཚད་འཇལ་བའི་ཐབས་སུ།

སྤྲེའུས་རི་བོང་ཁུར། རི་བོང་གིས་བྱ་སྲེག་པ་ཁུར་ནས་ཕན་ཚུན་མཛའ་བརྩེའི་གསེར་ཐག་དམ་པོས་སྦྲེལ་བ་ན་བྱ་སྲེག་པས། ད་ནི་ང་ཚོ་ཕན་ཚུན་བརྩི་བཀུར་གྱི་སྤྱོད་པ་བཟང་པོ་དང་ལྡན་པ་ཞིག་ཡིན་མོད། དེ་ཙམ་གྱིས་ཆོག་པ་མ་ཡིན་པས་ད་དུང་ཞི་དུལ་བག་ཡོད་རྣམ་དག་དགོས་སོ། ཞེས་གདམས་པས་གཞན་གསུམ་གྱིས་ཤིན་ཏུ་འཐད་དོ་ཞེས་ཟེར་ནས་དེ་བཞིན་དུ་གནས་པར་གྱུར། དེ་ལ་བརྟེན་ནས། ལྗོངས་དེའི་བྱ་དང་རི་དྭགས་ཐམས་ཅད་ཀྱང་ཕན་ཚུན་འཚེ་བའི་རིགས་གཏན་ནས་མི་བྱེད་པར་གདུང་སེམས་འོ་ཆུ་གཅིག་འདྲེས་ཀྱི་ངང་དགའ་བདེའི་དཔལ་ལ་རོལ་ཏེ་གནས་པར་བྱས་སོ།